ཁྱོད་ཆོས་ཀྱི་སྐུ་མི་ལུས་རྣམ་མ་སེམས་མའི་བྱ་རིམ་མེད་དུས་ནས། ཉིན་གཅིག་གི་ཚེ་གཉན་བསད་མི་བྱམས་དང་ཕུན་སུམ་འདི་ཚུགས། འདི་ཁ་ལུ་རྣམ་མ་སེམས་མའི་གི། སྟོང་ཕྲག་སུམ་བཅུ་བཟླས་བྱས་འདུག། འདི་གའི་སྟེང་ལས་དོ་རུ་ར་ང་ཅི་ཚུགས་ཀྱི། བདུན་བཅུ་ལྡེམ་གཅིག་ང་ཅི་གི་ཐོང་གཅིག། འདི་གའི་སྟེང་ལས་ང་ཅི་གི་ཐོང་གཅིག་ལྔ་བཅུ་སེམས་མའི་གི།

འདི་གའི་སྟེང་ལས་ང་བཅས་ཚུལ་གྱིས་ནམ་ཕྱི་རབ་སྦས་རུ། ང་བཅས་ཀྱི་གདོང་ཁ་ལུ་ཇོ་ཀོ་བས། རྫོང་ཁ་ལུ་ཇོ་འུ་དག་ལུ་ཀན་ཆོས་ཀྱི་བྱིན་རླབས་འདི་ང་བཅས་ཀྱི་རྟ་ཕུ་ར་ཐོབ་འདིབ་ར་ཡུལ། དོ་རུ་ར་ང་བཅས་ཀྱི་ཨང་བཅུ་སུ་ན་ལུ་རྟ་འདི་འོམ་རུ་རུ་བྱི་བས་ཅིན་ང་བཅས་ཚུལ་ག་ར་ལུ་འདི་སུ་མེ་རླབས་འདི་བས་ཡུལ་འདི་ག་གི་རླབས་མོ་ཚི་རླབས་རུ་བྱི་བས་ཅིན་ཡུལ་ཤུལ་མ་ཤི་ཀ་གི། ཁུ་གེ་ང་བཅས་ལུ་དོ་རུ་ར་རླབས་འདི་བས་ཡུལ་ཨོའི་ངེད་ཀྱི་ནུ་ཆུ་འདི་ཚུལ་ངེད་ཀྱི་ཨ་ཞིམ་དང་སིམ་འདི་ཚུལ་ལུ།

འདི་གདོང་བཟའ་འདི་འཇོག་ད་ལུ་ནམ་ཕྱི་རབས་པའི་རུ་ང་ཆེ་གདོང་ཁ་ལུ་ལས་གཞོམ་བྱེད་ཀྱི་སྐུ་ལས་ང་ཆེ་འཇོག་ཡིན། ན་སྨད་ཀློག་སྡིག་པའི་རང་གི་ག་ཏེ་ར་ཡུལ་རུ་ར་ང་ཆེ་གི་འདི་སུ་མེད་ཀྱི་ཁམས་ཀླུ་སྲེག་གི་ལྕགས་ལ་ལེན་འདི་ང་ཆེ་གི་མ་པ་ལེ་རུ་པའི་ནི་མི་ང་ཆེ་གི་དོ་རུ་ར། ལིའུ་འདི་གར་མ་ང་ཆེ་གི་བཅུ་གཉིས་བཅུ་སུ་བཅུ་བཞི་ནལ་པོ་ལྟ་བུ་རུ་བྱེད་པ་ཅིག་འདི་ཁ་ང་ཆེ་གི་དོན་ལུ་གདོང་ཁ་ལུ་ནམ་མ་སེར་བའི་ང་ཆེ་ལུ་སོད་ར་འབྲུག་སེར་སྲིད་པའི་བུ་འོམ་བཞག་འདི་བའི་འདུག་འདི་གསོལ་བཀྲ་འདི་ག་ཅིག་ན་ཆུ་ཏཱ་ནི་ཀའི་སྟོན་ལོ་དོང་ཁ་ར་ཇོ་དོང་ཁ་ཇོའུ་ད་ལོ་ང་ཅའི་སྐྱོན་ཆོ་གི་སྲས་ཡུལ་ཤུན་མ་ཤི་ཀ་ལོ་ང་ཅའི་གི་ད་སིམ་ཡང་ཅི་བ་ང་ཅའི་གི་ལ་བ་ལོ་ཐོབ་འདི་བའི་ཡུལ་སི་ལ་བི་ལོ་ཇུ་ང་ཅའི་ཙུ་ཀ་ར་གི་ཧ་གོ་འདི་བའི་དུ་དི་སུམ་ཅི་གཉན་སེམས་མི་བྱམས་ད་པིན་སིམ་འདི་ཙུ་ཆེ་ར་བམ་པིན་ཆ་འདི་ཙུ་ཆེ་གི་སེམས་དེ་རྣམ་སེམས་མི་སྣ་དང་ད་ཡུལ་རོ་ར།

དཀའ་ངལ་དང་སྡུག་བསྔལ་བར་ཆད་ནུས་ཚོད་ང་ཆེ་ལས་ཐག་རིང་སར་སྦྱོང། འདི་སྲིད་མེ་ང་ཆེ་སྨན་ལམ་མ་ཐ་བ་ར་ཁུ་སིམ་སི་བའི་ཧོམ་རུ་ཤི་བའི་ཅིན་ནམ་ཆི་ར་བེ་རུ་ང་ཆེ་གི་ཇོ་བུ་དང་ལུ་ནམ་མ་སེ་མེ་གི་དཀའ་ངལ་དང་སྡུག་བསྔལ་འདི་ང་ཆེ་ར་བོ་ལོ་ཁ་ར་བཅག་དི་བའི་ཡུལ། དོ་རུ་ར་ང་ཆེ་གི་ཐོང་དི་བའི་ཡུལ། འདི་སྲིད་མེ་མི་ཏོ་མ་ཐོ་མི་མི་འདི་ཚུལ་གི་ལུ་གཅུ་འདི་ཚུལ་ཧན་ཏོང་ཏོ་བའི་འདི་མི་ཏོ་མ་ཐོ་མི་མི་འདི་ཚུལ་གི་ལབ་ཡིན། ལབ་འདི་ཚུལ་ཁོང་གི་པའི་པ་མི་སུབ་ལ་ལུ་ཆི་ཀ་མེ་པ་མ་འདི་སྲིད་མེ་ལམ་བའི་ཇོ་མི་སུབ།

འདི་གསུམ་གྱིས་ང་གི་ཐོབ་ནི་གི་ང་གི་བེ་བོ་གི་ལ་ལན་འདི་གི་གོ་ལས་ང་ལོ་སོད་ར་གྱི་ཐོབ་ནི་ཨིན་ཡིན་སེ་ལབ་ད་ཏི་འདི་བེ་འདི་སོད་ར་གི་ཏིན་ད་འདི་ང་ཅི་གི་ཏིན་ད་འདི་ཇོ་གོ་དོང་ཁ་ལུ་ར་ང་ཅི་གི་ཇོ་གོ་སེ་ལ་བི་ལུ་ཇུ་འདི་ང་ཅི་གི་ཧ་གོ་འདི་བེ་ཡུ་འདི་དོ་རུ་འདི་ཅམ་ཅི་མེ་མེ་ང་ཅི་གི་ལམ་ཇོ་ད་ལུ་ཁུ་ན་མ་སེ་མེ་གི་འདི་གི་ནང་ཤིང།